སླར་ཡང་ལྷན་རྒྱས་སྐུ་ཁམས་བཟང་ཞིང་སྐུ་ཚེ་བྲག་ལྟར་བརྟན་པའི་འཚམས་འདྲི་དང་རླུང་འཕྲིན་ཟམ་པར་དགའ་བསུ་གྲངས་མེད་ཞུ། དེ་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང། ད་ཐེངས་བོད་ཁྱིམ་ནང་གི་ལོ་གསར་གཏོང་སྲོལ་གྱི་ལོ་རྒྱུས་རྣམས་གང་དྲན་པ་ཁག་ཅིག་དང། ལོ་གསར་དང་མཐུན་པའི་ལོ་གསར་གྱི་གཞས་གསར་པ།

བར་མཚམས་འདིར་ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་རེད། གོང་ས་མཆོག་གི་བཀའ་སློབ་འདི་ཚང་མས་ཐུགས་དགེ་བའི་སེམས་དང་ལྡན་པའི་ངང་ལ།

མི་ཚེ་ཧྲིལ་པོ་ཕྱག་ལས་གནང་བའི་ཉམས་མྱོང་ཡོད་པས། རྡ་སྟེང་བོད་ཁྱིམ་གྱི་ལོ་གསར་གཏོང་སྲོལ་གང་འདྲ་ཡོད་མེད་ཞིག་རྒན་ལགས་ཀྱིས་གང་དྲན་པ་གསུངས་ན། ངའི་མིང་སྐལ་བཟང་དོན་གྲུབ་ཡིན་ང་དེའི་བོད་ཁྱིམ་བསླབ་གྲྭ་ལ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་འཛུལ། ཉིས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ནས་ཉིས་སྟོང་ཉི་ཤུ་རྩ་གཅིག་བར། ཨེམ་དགེ་རྒན་མི་འདྲའི་ལྟེ་གནས་ཨེན་དགེ་ཡོན་ཅེས་གཏོགས་སུ་དགེ་རྒན་ཆེ་གྲངས་ཡིན། ཨེན་ད་ལྟ་རྒན་ལགས་ཀྱིས་ད་ལྟ་རྒན་བསྟན་འཛིན་དངོས་གྲུབ་ལགས་ཀྱིས་ལོ་གསར་སྐོར་གྱི་ཉམས་མྱོང་ག་རེ་ཡོད་མེད་དང། སོ་སོའི་ཚོར་བ་ག་རེ་བྱུང་ཡོད་མེད་དེ་སྙན་མང་དང་སྙིང་པོ་སུ་གཟུགས་པ་རེད་སྐབས་ཅིག་གསུང་རོགས་སྐད་ཆ་ཞིག་བཤད་རོགས་ཟེར་གྱི་འདུག་ཨེན་བྱས་ཙང་ངས་དམིགས་བསལ་ཞེ་དྲག་བཤད་ཡག་མེད་དེ་མ་ལོ་གསར་འགྲོ་སྟངས་མང་ཆེ་གཅིག་པ་འདྲ་བོ་ཆགས་འགྲོ་གི་རེད་ད་ཡིན་པས་ནས་ད་དེ་དུས་ང་ཚོ་ཡང་ཕ་མ་གཉིས་ཀྱི་མ་གཞི་ཆགས་ཡོད་དུས་ཨ་ནི་བས་ལོ་གསར

ཡང་དང་པོ་གཅིག་གྲོ་མ་འབྲས་སིལ་རེད་དེ་ནས་གསོལ་ཇ་རེད་དེ་ནས་ཨ་ནེ་གཅིག་གི་གྲོ་གཅག་ཐུག་པ་རེད་ཨ་ནེ་ཆང་སྐོལ་དེ་ཡོད་རེད་དེ་སྐལ་བ་བཟང་པོ་གཅིག་གི་ན་ཆང་སྐོལ་ཐེབས་པའི་ལས་བྱེད་ཚང་མར་དེ་རེད་ཨ་ཕྲུ་གུ་ཚོ་ལ་ཆང་སྐོལ་ཡོད་རེད་ཨ་ནེ་འདི་གས་དེ་མཛད་སྒོ་དེ་གས་ཚང་མ་གྲུབ་པའི་རྗེས་དེ་ལ་ཨ་ནེ། དེ་བོང་གུའི་ཨམ་ཅོག་དེ་མི་རེ་རེ་བུད་རྗེས་གདན་ས་དེ་འདྲ་གནང་གི་ཡོད་རེད་ཨེ་བོང་གུའི་ཨམ་ཅོག་དེ་རེད་གི། མཛད་སྒོ་ཡོང་མཁན་ཚང་མ་དེ་རག་གི་རེད་ད་དེ་དུས་སྐལ་བ་བཟང་ཤོས་གཅིག་ལ་ད་ག་རེ་ཡོད་ཟེར་ན། དེ་མཛད་སྒོ་ཚར་བའི་རྗེས་དེ་ལ་རྒྱལ་བ་རིན་པོ་ཆེ་གི་ཕ་གིའི་ཕོ་བྲང་ལ་ད་མི་མང་ཚང་མ་ལ་མཇལ་ཁ་ཡོད་རེད་ཕྱག་དབང་མི་ཚང་མ་ཀྱ་ཕྱག་དབང་གནང་གི་ཡོད་རེད་ད་དེ་ད་སྐལ་བ་བཟང་ཤོས་གཅིག་ད་དེ་དུས་ང་ཚོ་ད་ལོ་མང་པོ། ཅིག་རྡ་རམ་སར་ཡོད་པའི་སྒང་དེ་ག་དུས་ཡིན་ནས་ད་ཅིག་རྡ་རམ་སར་ཡོད་མཁན་མི་མང་ཚང་མ་རེད། ཅིག་གི་སློབ་གྲྭ་ཟེར་ཡོད་མ་གང་ཅིག་རྡ་རམ་སར་ཡོད་པའི་མི་མང་ཚང་མ་རྒྱལ་བ་རིན་པོ་ཆེ་གི་མཇལ་ཁ་ཚེས་པ་གཅིག་ལ་གཉིས་པོ་དེ་མཇལ་ཁ་ཡོད་རེད་ཡང་མཚམས་མཚམས་ཡང་ཅིག་མཛད་རིམ་རྒྱས་པོ་ཡོད་ན་ཡང་ཚེས་པ་གཉིས་ལ་གནང་བ་དེ་འདྲ་བྱུང་བ་རེད་བྱས་ཙང་ད་དེ་ང་ཚོའི་དགུ་བའི་ཡོད་ཉི་མ་འདི་རེད་ག་སེང་འདི་མ་གཏོགས་ཡང་དམིགས་བསལ་ཅིག་གི་མཇལ་ཁ་ཕྱག་དབང་ན་ཡང་མཇལ་ཁ་དེ་འདྲ་ཡང། མཇལ་ཁ་དཀོན་པོ་རེད་ཡང་གཅིག་ན་རྒྱལ་བ་རིན་པོ་ཆེ་ཁ་ཅིག་གསུང་ཆོས་རེད་འདི་མ་ཡིན་པའི་ཡང་མཛད་སྒོ་གཞུང་འབྲེལ་མཛད་སྒོ་གཏམ་སུ་ཡོད་དོ་ཡོད་དེ་ཕྱག་དབང་མི་རེད་ར་ར་ཨེ་འདི་ཨ་ལོ་གསར་མི་འདུག་ཡོར་མ་འདི་ཡ་ང་ཚོ་ད་སྐལ་བ་བཟང་ཤོས་གྲས་ཅིག་རྩིས་ཀྱི་མི་ཚང་མས་ད་སྒུག་བསྡད་དེ་ད་ལོ་ལོ་གསར་ལ་སྐུ་མདུན་གྱི་མཇལ་ཁ་ཡོད་ཟེར་དེ་ད་རྩ་ཆེན་པོ་ཞེ་པོ་ཅིག་བརྩིས་ཏེ་འདུག་ཟེར་རེད་ལ། འདི་ནས་གི་ད་ང་ཚོའི།

ལས་བྱེད་གཅིག་ལྔ་དང་པོ་མི་བཅུ་བཅོ་ལྔ་གཅིག་འཛོམས་ཏེ་ཨ་ནེ་ཙེ་ཁི་སོས་ཆོས་བཤད་དོ་དང་ཆོས་ཆང་ད་དེ་དུས་དེང་སང་ནང་བཞིན་ཨ་རག་འབེལ་པོ་དེ་ཡོད་མ་རེད་དེ་དུས་ད་ཕོ་སོང་པང་སང་ནས་ཆང་འབེལ་པོ་ཞེ་པོ་རག་རེད་ཨན་ཆང་འཐུང་ཚེ་གྲ་སྒྲིག་བྱས་བྱས་དང་པོ་ནས་ཨ་ནེ་མི་ཚང་གཅིག་ནང་ཕྱིན་དེ་ནས་འདི་བཏུང་ཚང་མ་གཅིག་གི་ཆེན་མ་གཏོགས་ཨ་ནེ་ཁབ་ཐོག་སའི་ཨན་ཆང་གི་ཆང་འཐུང་ཚེ་བཏུང་ཡང་དེ་ནས་མི་ཚང་གཞན་པ་ཞིག་ནང་ཕྱིན་དེ་འདྲའི་དེ་འདྲའི་དེ་བྱས་ཉི་མ་བོད་ཕྱི་ཉིན་གང་འགྲོ་ཆོག་འདུག་ཟེར་མི་གཅིག་ནང་ལ

འདུག་ས་རེད། བྱས་ཙང་ཨ་དེ་ནས་ཉི་མ་གསུམ་པོ་དེ་བསང་གསོལ་བྱས་བསང་གསོལ་བྱས་ལ་ཨ་ནེ་གཅིག་གིས། དེ་དུས་བསང་གསོལ་ཡི་གེ་དགོན་པ་མེད་དུས་བཱ་སྐེར་ཐང་ཀ། དེང་སང་བཱ་སྐེར་ཐང་ཀ་རྩ་དེར་སྔོན་མ་ཁང་པ་དམར་པོ་ཆེན་པོ་ཞིག་ཡོད་རེད་འོ་དེ། ད་ཤིང་སྡོང་ད་ལྟ་ཤིག་ཐ་མང་བྱས་བསྡད་ཡོད་རེད་ཤིང་སྡོང་དེའི་སྒང་དེ། ད་ལྟ་ཨུ་ཏུ་པའི་ལག་ཟིང་ཆེན་མོ་ཚོས་ད་ཤིང་བཟོ་བྱེད་ཁོ་རང་གྲོངས་ཚར་ཁོ་རང་ལི་ཁེ་བཙས་ཁེ་དཔའ་རྟགས་ཞེ་དགུ་ཞིག་སྟོན་གནང་གི་རེད། ཨ་དར་ལྕོག་ཅིག་ཅང་སྐབས་རེ་ཅིག་ཐོག་ཤིང་སྡོང་ཡར་ཕར་གཅིག་འདི་གཅིག་འཕགས་ཆོམ་བྱས།

བྱས་ཙང་ངས་ད་ལྟ་གཅིག་གི་ལོ་སར་ཚད་པ་གཅིག་ཉན་པ་དེ་བྲེལ་དཀའ་གི་ད་བཤད་པ་ཞིག་ཡོད་པས་ན་འདི་ཡག་པོ་ཞེ་པོ་ཡོང་ས་རེད་བྱས་ཙང་ངའི་སྔོན་ད་གཅིག་གི་འཚོ་བར་དང་དུས་ཚོད་དེ་འདྲའི་དེ་འདྲའི་རེ་རེ་འཕྱིས་སོང་ད་དུས་ཚོད་འགྱུར་བ་འགྲོ་གི་འགྲོ་གི་འགྲོ་གི་བྱས་ཏེ་མི་འགྱུར་བ་ཏན་ཏན་མང་པོ་བྱུང་བ་ད་དེང་སང་ད་ཀུན་དུས་བྱས་པ་ཞིག་ད་དཔེ་མ་སྲིད་དམིགས་བསལ་རྡ་རམ་ས་ཡོད་ཀུན་སོང་ཀུན་དུས་ད་ཆང་བ་བྱས་ཁ་ཟས་ཤོར་བ་དེ་དཀོན་པོ་ཞིག་ད་མི་ཀོང་ལུགས་འདྲེས་བྱས་དེ་འདྲའི་སྐུ་ངལ་ཐོན་རེད་བྱས་ཙང་ཆོ་ད་གང་ན་མ་གཏོགས་ད་རྡ་རམ་ས་ལ་ད་ཕལ་ཆེར་ཆང་བ་གནང་ཡ་དེ་ཕལ་ཆེར་ད་ཡོད་མ་རེད་བྱས་ཙང་ད་སྔོན་མ་བསྐལ་པ་བཟང་པོ་ཞེ་པོ་རེད་བཞག་ཟེར་དེ་ཞུ་ཡིན། རྒན་ལགས་ཀྱི་སེམས་པར་འདོད་པའི་གཞས་བསྟན་འཛིན་སྒྲོན་གསལ་ལགས་ཀྱིས་བཏང་གནང་པའི་གཞས་བཀྲ་ཤིས་ལོ་སར་ཞེས་པ་ཐུགས་དགྱེས་གསན་ཡོང་བ་ཞུ།

རྡ་སྟེང་བོད་ཁྱིམ་ནང་དུ་བྱིས་པའི་དུས་ནས་སློབ་གྲྭ་ཐོན་ཐོན་གྱི་བར་དང། མཐོ་སློབ་ཐོན་ནས་བོད་ཁྱིམ་སློབ་གྲྭ་ཁག་ལ་དགེ་རྒན་གྱི་ཞབས་ཞུའི་ཕྱག་ལས་ལོ་མང་གནང་ཡོད་དུས་རྡ་སྟེང་གི་ལོ་སར་གཏོང་སྲོལ་གང་འདྲ་ཡོད་མེད་ཞིག་གང་དྲན་པ་གསུངས་ན། ང་ཡིན་ན་ད Stage རུ་སྔོན་འགྲོ་སློབ་གྲྭ་དང་པོ་ནས་འཛིན་གྲྭ་བཅུ་གཉིས་བར་དུ TCV དེ་རུ། ད་འཛིན་གྲྭ།

རྒན་ཟླ་བ་ལགས་ནི་སྔོན་བོད་ཁྱིམ་སློབ་གྲྭའི་རྒན་བདག་དང་དེ་ནས་གོ་པལ་པུར་དུ་ལོ་མང་ཕྱག་ལས་གནང་ཡོད་པའི་བོད་ཁྱིམ་ལས་ཟུར་ཡིན་པ། ཁོང་ལ་བུ་ཟླ་བ་ཡང་ཞུ་སྲོལ་འདུག་རྒན་ལགས་ཀྱིས་ད་ལྟའི་བོད་ཁྱིམ་དུ་སློབ་ཕྲུག་ཡིན་པའི་གནས་སྐབས་ལ་ལོ་གསར་གཏོང་སྲོལ་དང་དེ་ནས་ལས་བྱེད་ཡིན་པའི་སྐབས་ཀྱི་ལོ་གསར་གཏོང་སྲོལ་གང་དྲན་པ་གསུངས་ན། ཨོ་ཚང་མ་ལོ་ལ་བཀྲ་ཤིས་བདེ་ལེགས། ད་དེ་རིང་ངེད་ཀྱིས་མ་ཤེས་བྱོས་བ་འདི་ཨ་ནི་བོད་ཕྲུག་ཁྱིམ་སྡེའི་ནང་ལོགས་ལ་སྔོན་མ་དོ་ནས་ང་ཚོས་ཀྱིས་ལོ་གསར་བཏང་སྟངས་བྱོས་བ་འདི་ག་འདྲ་བཏང་གི་ཡོད་མེད་ཀྱི་ཐོག་ལ་ཨ་ནི་ང་བོད་ཕྲུག་ཁྱིམ་སྡེ་གི་ལས་ཟུར་དང་སློབ་ཟུར་ཡིན་པའི་ཆ་ནས་ཨ་ནི་ངའི་རྙིང་པས་ང་རང་ཚོ་རྙིང་པ་ཚོ་གི་ཕལ་ཆེར་ངེད་ཀྱི་སྐད་ཆ་དེ་བཤད་ཡོང་དུས་སུ་ལྷང་ལྷང་ཞིག་ཕལ་ཆེར་ཕལ་ཆེར་དྲན་གྱི་རེད་བསམ་པ་ཡོང་གི་འདུག་སོང་ཙང་སྔོན་མ་ཡིན་ན་ད་སྤྱིར་བཏང་གི་ལོ་གསར་བཏང་སྟངས་དེ་ཚང་མ་གཅིག་གཅིག་རང་རེད་དེ་ཡིན་པ་ཡིན་ནས་ཨ་ནི་མང་པོ་ཅིག་ལ་ཨ་ནི་དེ་འདྲས་ཀྱི་དྲན་གསོ་མང་པོ་ཡོད་པའི་ནང་ལོགས་ནས་ཨ་ནི་དེ་ངེད་ཀྱི་ཡང་ང་རང་ལ་དྲན་པ་དེ་ག་འདྲ་རུ་ཞིག་འདུག་ལབ་ན། དང་པོ་དེ་ང་ཚོ་གི་ཨ་ནི་ཚེས་པ་གཅིག་ལ་ང་རང་ཚོ། སློབ་ཕྲུག་ཆ་ཚང་འགྲོ་ལ་ཨ་ནི་ང་ཚོ་མིག་བཙུམ་གསོལ་རས་ལས་ཞུས་ཡོད་རེད། འོ་ད་འདི་འདྲའི་ཆེད་ལ་ང་ཚོ་ཚང་མ་རྔམ་བདེ་ཁ་བྱེད་ཀྱི་རེད་རོ། ད་ཕལ་ཆེར་ཡང་མིག་བཙུམ་གསོལ་རས་ལབ་དུས་སུ་ང་ཚོ་སློབ་ཟུར་ཆ་ཚང་གི་ལམ་སང་དྲན་གསོ་ཅིག་སླེབས་ཚར་རོ། ལོ་གསར་ཚེས་པ་དང་པོ་ལ་ང་ཚོ་མིག་བཙུམ་གསོལ་རས་དེ་གི་རྔམ་སྒྲགས་ཞེ་པོ་བྱེད་ཡོད་རེད་ད། སོང་ཙང་ང་ཚོ་ལོ་གསར་ཚེས་པ་དང་པོ་ལ་ཨེ་མིག་བཙུམ་གསོལ་རས་དེ་ད་ཅ་ལག་ཡག་སྡུག་ལ་ཁྱད་པར་ག་གེ་ཡོད་མ་རེད་འོ་ད་ཅ་ལག་ག་རེ་རེ་རག་པ་ཡིན་པ་ཡིན་ནས་རྩ་བ་སྣང་བ་སྐྱིད་པོའི་ཐོག་ནས་ཨེ་མིག་བཙུམ་གསོལ་རས་དེ་ལེན་ག་འགྲོ་གི་རེད་ད་དེ་ལས་སྐྱིད་པ་ཅིག་ཨེ་ནི་སང་ཉིན་ད་ལོ་གསར་ཚེས་པ་གཉིས་པ་ལ་ཨེ་ནི་སོང་ཚང་མ་ལོ་ལ་ཨེ་ནི་སྔ་པོ་ཡར་ལངས་ཨ་ལངས་ནས་ང་ཚོ་ཚང་མ་གཙུག་ལག་ཁང་ལ་ཕར་ཕྱིན་ཨེ་ནི་སྐྱབས་མགོན་རིན་པོ་ཆེ་གི་མཇལ་ཁ་ཡག་པོ་ཞེ་པོ་ཅིག་རག་གི་རེད། ཨ་ཕ་གི་ལ་ཕྱག་དབང་རག་གི་རེད་ཨ་མདུད་པ་མ་ཎི་རིལ་བུ་དང་བཅས་པ་ང་ཚོ་ཚང་མ་བང་སྒྲིག་ནས་ད་དེའི་དུས་སྐབས་སུ་ང་རང་ཚོ་བོད་ཕྲུག་ཁྱིམ་སྡེ་གི་སློབ་ཕྲུག་ཚོ་ལ་བོད་ཕྲུག་ཁྱིམ་སྡེ་གི་ཨ་ཕ་གི་ནས་ཁོང་ཚོ་གི་ཆེ་མཐོང་ཞེ་པོ་ཞིག་གནང་ང་རང་དུ་སྦ་བང་སྒྲིག་དེ་འདྲ་བྱས་བསྡད་ཀྱི་རེད་ད་དེའི་ནང་ལོགས་ནས་ང་རང་ཚོ་འཛིན་གྲྭ་བཅུ་གཉིས་ཡིན་པའི་སྐབས་སུ་ཆ་བཞག་པ་ཡིན་ན་ང་ཚོ་གི་རང་འགུལ་དང་བླངས་ཀྱི་ཐོག་ནས་ང་རང་ཚོ་ཡ་གི་ལ་སྒོར་གཞས་སྦྱངས། ཨ་ནི་སྒོར་གཞས་ཕལ་ཆེར་བཅུ་གྲངས་ཤིག་སྦྱང་གི་རེད། ཨ་ནི་ང་ཚོ་གཙུག་ལག་ཁང་ལ་ཕ་གི་མཇལ་ཁ་མདུད་པ་རག་ཚར་བ་དང། ཨ་ནི་གཙུག་ལག་ཁང་གི་མདུན་དེ་ལ་ཨ་ནི་ང་ཚོ་གི་དེ་སྒོར་གཞས་འཁྲབ་ནས་ང་ཚོ་སྣང་བ་སྐྱིད་པོ་ཞེ་པོ་ཅིག་བསྡད་གི་རེད། ཨ་ནི་དེ་ཚར་བ་དང་ཡར་ཡར་ཡོང་ད་ད་ད་ང་ཚོ་སྤྱི་སྤྱོད་རླངས་འཁོར་བཞག་ས་བྱོས་བ་དཀྱིལ་མ་དེ་ལ་མེག་ལོ་ལ། ཨོ་དེའི་དཀྱིལ་མ་དེ་ལ་ཡང་དེ་དཀྱིལ་མ་གི་སྒོར་གཞས་འཁྲབ་སྐྱོག་བྱོས་ར་བ། བདག་རང་ཡང་བསྐྱར་འདུག་སྤ་ཁྲ་སྟེ་གོ་ས་ནི་བསྡད་ན་མི་མང་ཚང་མ་བློ་ལ་འཛུལ་ཞུགས་བྱེད། རྣ་བ་སྐྱིད་པོ་ཞེ་པོ་བྱས་ནི་སྡོད་ཡས་ཀྱི་ལུགས་སྲོལ་ཅིག་ཡོད་རེད་ད་འདི་བ་ཅའི་བ་ཅའི་ཕྱིར་ས་ཁག་པོ་ཡིན་ས་རེད་བ། འོ་འདི་འདྲའི་འདྲ་བོ་ཅི་བྱེད། ད་ཡང་ང་ལས་ཟུར་བྱིན་པའི་ཆ་ནས་རེད་བ་ང་ལས་ཀར་བྱེད་ས་ཅིག་རེད་བ་ང་རང་ད་གོ་པལ་པུར་རེད། ཨ་ནི་གོ་པལ་པུར་ལ་སྔོན་མ་ད་ཉིས་སྟོང། གཉིས་གསུམ་བཞི་ལྔ་དྲུག་བདུན་དུ་བ་རེད་བ་ཅའི་ཉིས་སྟོང་དགུ་བཅུ་བཞི་བ་སུ་ཨ་ནི་ང་རང་ཚོ་ལས་བྱེད་རྙིང་པ་ཚོ། ཨ་ནི་ཚེས་པ་དང་པོ་ཨ་ནི། ཐོ་གའི་སྤུ་གུ་ཚོ་ལ་མིག་ཟུམ་ཟོས་རེད་དུ་འདུག་སྤ་སྤྲད་ཚར་བ་དང། ཨ་ནི་ང་ཚོ་ནང་རེ་རེ་བྱས་ནི་ཕར་སྐོར་ར་རྒྱབ་ནི་དངོས་གནས་དྲང་གནས་ཀྱི་སྐྱིད་པོ་ཞེ་པོ་ཅིག་བསྡད་ཡོད་རེད་ལུགས་སྲོལ་ཅིག་ཨ་ནི་ང་ཚོ་ལག་པ་ལ་སྒྲ་སྙན་ཁྱེར་གཞས་འཁྲབ་གཞས་བཏང་ནང་རེ་རེ་བྱས་ནི་ཕར་སྐོར་ར་རྒྱབ་ནི་འགྲོ་གི་རེད་དངོས་གནས་དྲང་གནས་འདི་དུས་ཚོད་འདི་ཚོ་ང་རང་ཚོ་མི་དེ་ཚོ་ལོ་སར་ཐོན་དུས་ཨ་ནི་ལམ་སང་གོ་པལ་པུར་དྲན་ཡས་དེ་འདྲས་ཀྱི། ད་ང་ཚོ་ཅིག་མི་ཚེ་ནང་ལ་བརྗེད་མི་ཉན་པའི་གི་ཨ་ནི་ང་ཚོ་དེ་འདྲའི་གི་གནས་སྟངས་དེ་ལ་མང་པོ་བྱུང་ཡོད་རེད་ད། ད་ལུགས་སྲོལ་དག་མ་སོང་ན་ལུགས་སྲོལ་ཡག་པོ་ཞེ་པོ་ཅིག་ཡོད་རེད། ད་ཕྱིས་སུ་ད་ཁག་པོ་འདུག་ཨ་ད་དེ་ཚོ་ང་ཚོ་རག་ཡས་དེ་ཏེས་ཁག་པོ་སོ་ཅུ་ད་དེ་འདྲའི་གི་གོ་སྐབས་དེ། འོ་དེ་ནས་རོ་ཇི་འདྲའི་ཤ་ད་གང་ལྟར་མང་ལྟར་ཨ་ནི་ཚང་མ་ལོ་ན་ཨ་ནི་ལོ་སར་ལ་སྤྲོ་བོ་གནང་རོགས་གནང་ཞུས་ཡིན། རྒན་ལགས་ཀྱི་གསན་པར་འདོད་པའི་གཞས།

བྱས་ཙང། ད་ནང་ལོག་ཆུ་རིས་འདི་ཚོ་ཟ་བ་ཟ་རྒྱག་བྱས་ཏེ་ངན་གོ་བ་ལ་དུག་ཅིག་བྱས། ཞོགས་ཀས་རེད་བ། ཆུ་ཚོད་དང་པོ་ལ་ང་ཚང་མ་ཡར་ལངས་དགོས་རེད་དང། ཁྱིམ་ཚང་མ་ཚང་མ་འགྲོ་ལངས་ཚར་དང། ཨ་མ་ལགས་ཀྱི་ཁྱིམ་ཚང་ཨ་མ་ལགས་ཚོ་གི་དང་ཞལ་ལག་ཚང་མ་གྲ་སྒྲིག་བྱས་ཚར་ནས། ང་ཚོ་ཁ་ཕྱོགས་རེ་ཤར་རྒྱག་སྐོར་ལ་ཕ་གས་དང། གཙུག་ལག་ཁང་ལ། ལོ་སར་ཚེས་པ་དང་པོ་དེ་རེད་གཙུག་ལག་ཁང་ལ་ཕ་གས་དང་ག་རེ་ཡོད་རེད་ན། རྒྱལ་བ་རིན་པོ་ཆེ་གི་མཇལ་ཁ། རྒྱལ་བ་རིན་པོ་ཆེ་གི་གཟིམ་ཆུང་མཇལ་ཁ་ཡོད་དང། གཟིམ་ཆུང་མཇལ་ཁ་རག་པའི་དུས་ན་འདི་ལས་དགའ་བ་ཅིག་ད་ག་རེ་ཡོད་དང་འདི་ལས་སྐྱིད་པ་ཅིག་ད་ག་རེ་ཡོད་རེད། ད་ང་ཚོ་ཕ་གའི་དུས་མཚན་པོ་འགྲོ་སྟངས་ག་རེ་ན་དང་པོ་དགེ་འདུན་པ་གཏོང་གི་རེད་བ་དེ་ནས་སློབ་གྲྭའི་སྤུ་གུ་དེ་ནས་མི་མང་གཏོང་གི་རེད་སོང་ཙང་ད་དགེ་འདུན་པ་དེ་ཚོ་མང་པོ་ཞེ་པོ་ཅིག་ཕ་གའི་འབྱོར་ཚར་ད་ང་ཚོ་སློབ་གྲྭའི་ཁྱིམ་ཚང་ཁྱིམ་ཚང་སོ་སོ་འགྲོ་དགོས་རེད་བ་ཕ་གའི་འབྱོར་ཚར་ཡིན་པ་ཡིན་ནས།

ལ་ག་རེ་ཕྱག་དབང་གནང། ཚང་མ་ལ་སྡུག་ཅིག་འགྲོ། ཕྱག་དབང་གནང་བ་གཅིག་པོ་མ་ཡིན་པ་ནི་མཚམས་མཚམས་ག་རེ་ཀུ་ཤུ། མཚམས་མཚམས་ཡང་དེ་འདྲའི་ཆོག་ལེད། དེའི་མཉམ་པོ་རེད་བ་ནི་ང་ཚོ་ལ་ཁ་ཅིག་གནང་ན་བྱིན་རླབས་དང་མཉམ་པོ་བ་ནི་སྐུ་པར་ཅིག་གནང་གི་རེད། འདི་རག་རེད་བ་འདི་རག་ཚར་བ་དང་ཁ་ཆེར་རྒྱལ་བ་རིན་པོ་ཆེ་གིས་ལྗགས་མདུད་དམར་པོ་ཞིག་ཡོད་དང་ལྗགས་མདུད་དམར་པོ་དེ་འདུག་བྱས་ནི་རྒྱལ་བ་རིན་པོ་ཆེ་འདུག་ཟེར་ན་གནང་བ་དང་ནི་འདི་ད་ང་ཚོ་བལ་ཁོ་ར་ལོ་ཁོ་མ་བར་འདུག་ཕྱི་ནས་སྐད་ལ་བལྟ་ཕྱི་ནས་བལྟ་བལྟ་བྱུང་ཉག་བསྡད་ཀྱི་ཡོད་བ་འདི་ཚ་བ་ད་ནི་ཚུགས་འདུག་ཅེས་སླད་བལྟས་ཤིག་ད་ག་ལོག་རེད། ཁྲོ་འགའ་རུ་བ་ད་སུ་སུའི་གི། ང་ཚོའི་གི་ད་དབྱིན་ཇི་ནང་བཞུགས་ན་པོ་ཀོ་མེན་ས་ཞེས་པའི་སྦྱོར་བ་པོ་ཀོ་མེན་ས་ཞེས་པའི་སྦྱོར་བ་འོ་འདི་ཡིས་ཨ་ནི་བརྙན་པ་བལྟས་ཤིག་ཉོ་གི་ད་བརྙན་པ་བལྟས་ཤིག་ཉོ་གི་ད་བརྙན་པ་ཉོ་རྒྱུ་འདི་ཨ་ནི།

མིག་བཙུམ་གསོལ་རས་དེ་ར་ག་རེ། ལོ་འཁོར་མ་འཁོར་རེད་བ་ཡིག་ཚང་རྒན་ལགས་ཚོས་ཀྱིས་སྐུ་ལས་བསྐྱོན་བྱས་ནས་སྦྱིན་བདག་གིས་བསྐུར་བཞག་རྒྱུ་དེ་འདྲས་དང་དབྱིན་ཇིས་ཀྱིས་སྤྲད་བཞག་རྒྱུ་དེ་འདྲས་ཨ་ནི་ད་ས་ཞིང་ད་ཉན་པ་ཡིན་ནས་རེད། རྩེད་མོ་རྩེ་ཡས་དེ་འདྲས་ཡིན་ནས་རེད་དམིགས་བསལ་དུག་ལོག་དཔེ་མང་པོ་རེད་དུག་ལོག་དེ་འདྲས་དེ་འདྲས་ཡག་རེད་ཡག་ཚང་མ་ས་ཨ་འདི་ཁ་ཞིག་རེད་ཨ་ནི་ལོ་གསར་ཚེས་པ་གཉིས་པ་ལ་བ་འགྱིག་ཤོག་ནང་ལ་འདུག་ཅིང་ད་ཞིང་ད་མིག་བཙུམ་ཡ་ལན་ད་ད་སོ་སོ་སོ། ལྟར་གཅིག། ད་དེ་དུས་ཙམ་པ་རོ་བ་སྐྱིད་པོ་ཞིག་ཡོད་ཀྱང་ང་ཚོ་བང་སྒྲིག་རོ་བ་པོ་ད་མང་ཆེ་ཅིག་འདུག་ཕྱིན་ད། དགུང་སེང་འགྲོ་ས་མེད་དུས་ཙམ་པ་ད་བོད་ལས་ཀྱི་ཡང་རྩབ་ཆ་ཚང་རུ་གྱུར་ད། ད་དེ་གཅིག་ཨ་རེ་ལན། ད་དེ་ནང་ལ་ང་ཚོ་བྱེད་སྲོལ་གཅིག་ག་རེ་ལས། མིག་བཙུམ་གསོལ་རས་གཅིག་གསུམ་ནང་ལོགས་ལ་ཆུ་ཚོད་ཡོད་རེད་ལབ་བྱུང་ད་དེའི་སྐབས་སུ་ཆུ་ཚོད་དེ་དཔེ་མ་སྲིད་རིན་ཐང་བརྩི་ཡོད་ད། ཨ་ནི་ཆུ་ཚོད་དེ་སུ་རག་འདི་འདྲས་ཀྱི་ཡང་གཅིག་ཁོ་ར་ཁོ་ར་གཅིག་ཡོད་རེད་ཨ་ནི། ད་ང་ཚོ་ཚང་མ་དུག་སེམས་ཀྱི་སུ་ར་ས་ནི་ཁྱིམ་ཚང་ལ་སླེབས་པ་དང་ད་སྔོ་ཧུར་བ་སྔོ་དུས་ཙམ་པ་དེ་ནང་ལོགས་ལ་ད་ངས་ད་གིན་ཞུས་པ་ནི་ཅ་ལག་དཔེ་ཡག་པོ་དཔེ་ཡོད་ཡིན་པ་ནི་ད་དེ་མཚམས་མཚམས་རང་གི་མར་ད་ཁ་ཤས་ཆེ་དྲག་གྱུར་ཁ་ཤས་ཆུང་དྲག་གྱུར་ཨ་ནི་ཕར་ཚུར་གྲོས་བྱེད་ད་ཡང་ང་ཚོ་ག་རེ་ང་རང་གིས་ད་ད་ད་བསམ་བློ་གཏོང་དུས་བསམ་བློ་དེ་ཚོ་དཔེ་གལ་ཆེན་པོ་རེད་དོ་ཨ་ནི་ཕར་ཚུར་ག་རེ་སོ་སོའི་རིག་པ་བཏང་བྱེད་ན་བརྗེ་པོ་ག་འདྲེ་སེ་སློག་གི་ཡིན་པའི་རེད་བ་ཕར་དེ་རག་ཡག་ཐབས་ཤེས་ག་འདྲེ་སེ་བཏང་གི་ཡིན་པའི་རེད་བ་ད་ང་ཚོ་ངས་དེ་སྤྲད་གོ་ངས་དེ་སྤྲད་གོ་ཁྱེད་རང་ངར་དེ་སྤྲད་ད་དེ་འདྲེ་གིས་ང་ཚོ་ཡང་ཕར་ཚུར་ག་རེ་བྱེད་བརྗེ་ལེན་བྱེད་ཀྱི་རེད། ཕྱི་ལོགས་བཙོང་བ་དེ་ཆོག་གི་མ་རེད་ད་ང་རང་ནང་ཁུལ་ལ་དེ་འདྲའི་བྱེད། ལོ་གསར་ཚེས་པ་གསུམ་པ་དེ་འདྲའི་རོ་བ་ཨ་ནི་ཡང་ག་རེ་ང་ཚོས་ད་ལྟ་རྐང་སྤོལ་ཐང་ག་ལ་ག་ཡོད་ན་ཡང། འདུག་བྱས་ནི་ག་རེ་སློབ་གྲྭ་ནས་ག་རེ་རྩེད་མོ་གྲ་སྒྲིག་བྱས་བཞག་ད། རྩེད་མོ་དེ་ཡང་སྐྱིད་པོ་ཞེ་པོ་ཅིག་རེད་ད་ནམ་རྒྱུན་ཡིན་ན་ང་ཚོ་རྩེད་མོ་མང་ཆེ་ག་རེ་ན་ད་ཅིག།

ལོ་གསར་ཚེས་པ་དང་པོ་གཉིས་པ་གསུམ་པ། གསུམ་ཆ་རེད་བ་ཨ་ནི་སློབ་གྲྭའི་ནང་ལ་ད་སྐྱིད་པོ་ཨ་ནི་སུས་ཀུན་འོད་སྐྱོ་ཨ་ནི་ཕྲུ་གུ་ཚང་མ་མཉམ་རུབ་ཅིང་འཛོམས་གཞས་བཏང་ཨ་ནི། ཁ་ལག་ལ་སོགས་རྩི་ཟུར་མཉམ་པོ་མཆོད་ཨ་ནི་རྩེད་མོ་ཚོ་མཉམ་པོ་རྩེ་དེ་འདྲས་བྱས་ནས་ང་ཚོ་ལོ་གསར་ཚེས་པ་ད་གསུམ་དེ་འདུག་སྟངས་ཚ་ཨ་འདུག་བྱས་ནས་ག་རེ་ང་ཚོ་གི་སློབ་གྲྭའི་ནང་ལ་ད་ང་དྲན་པ་ལ་དེ་འདྲས་ཞིག་འདུག་དེ་དུས་ངེད་ཀྱིས་མ་དྲན་པ་རེད་བ་འདི་ནང་ལོགས་ལ་དཔེ་མང་པོ་ཡོད་ད། ད་ད་ལྟ་ང་ནི་ད་ཐེངས་བོད་ཕྲུག་ཁྱིམ་སྡེ་ལ་ལས་ཀ་བྱེད་ཀྱི་ཡོད་རེད་བ་ད་ང་ལས་བྱེད་ཆགས་བསྡད་རེད་སོང་ཙང་ད་དེང་སང་ད་ལས་བྱེད་ཆགས་ནས་ལོ་གསར་གཏོང་སྟངས་བྱེད་ཀྱི་རེད་བ་ད་ལྟ་ལོ་གསར་གཏོང་སྟངས་དེ་ད་སྔོན་མ་སྐལ་བ་བཟང་པོའི་སྐབས་སུ་ང་ཚོ་སྐྱབས་མགོན་རིན་པོ་ཆེ་གི་ཨ་ནི་གཟིམ་ཆུང་ནང་ལ་འདུག་བྱེད་ནས་མཇལ་ཁ་ཡོད་པ་དེ་འདྲའི་བྱེད་ཡོད་རེད་ད་ད་ད་ད་ད་དེ་འདྲའི་ཡོང་ཡག་ཁོ་རང་ཡོད་མ་རེད་བ་སོང་ཙང་ཞོགས་ཀས་གཙུག་ལག་ཁང་ལ་འདུག་བྱེད་ནས་ཨ་ནི་ཕ་གི་ལ། སྐྱབས་མགོན་རིན་པོ་ཆེ་ཞལ་མཇལ་བྱས། གཙུག་ལག་ཁང་ཆ་ཚང་ཞིག་བསྐོར་ནས་ང་ཚུར་ཡོང་གི་རེད། ཚུར་ཡོང་བྱས་ནས་ད་ང་ཚོ་མང་ཆེ་འགྲོ་ཆེ་ལས་བྱེད་མང་ཆེ། མི་གསུམ་བཞི་ལྔ་དེ་འདྲས་མཉམ་པོ་ཡོད་རེད། ད་གཙུག་ལག་ཁང་གི་མཛད་སྒོ་ཆ་ཚང་ཞིག་ཚར་ཚར་བའི་གཞུག་ལ་ཚུར་ཡོང། ཚུར་ཡོང་བྱས་ནས་ནང་མི་ད་ང་ཚོ་བོད་ཁྱིམ་ནང་ལོགས་ལ་ད་ང་རང་ནང་གཅིག་ཡིན་སོང་ཙང་ནང་མི་ཚང་མ་རྩར་ལ་ཕྱིན་བྱས་ནས་ཚང་མའི་ས་ནས་ད་ཕྱེ་མར་འདུག་སེ་ནི་ཞལ་ཁ་འཕེལ། ཕྱེ་མར་བཞེས་དུས་ཙམ་པ་ནི་ད་དུས་ཙམ་པ་གསོལ་ཇ་སྐྱེལ་གྱི་རེད་མཆོད་ཆང་སྐྱེལ་གྱི་རེད། ཁ་མང་ཆེ་ཞལ་ལག་སྐྱེལ་གྱི་རེད་དེ་འདྲའི་བྱས་ནི་རེད་བ་ཨ་ནི་ཁ་ལོ་ད་ཅིག་མི་ཚང་རེ་རེ་བྱས་ནི་ཨ་ནི་འདུག་སེ་ནི། ད་སྐོར་ར་བརྒྱབ་སོ་སོའི་ཉེ་ཉེ་ཉེ་དུ་ཚོ་སུ་ཡིན་པ་ཡིན་ན་ཁོ་ཚོ་ཡོང་གི་རེད་བ་སང་ཉིན་འདི་ལ་ཡང་སོ་སོ་ཡིན་པ་ནས་ནང་ལ་ཡིན་པ་ནས་ག་རེ་ད་ཁོ་ཚོ་འདུག་སེ་ཡོང་གི་སོང་ཙང་སྔོན་གྱི་གྲ་སྒྲིག་འདུག་སེ་དཔེ་མ་སྲིད་ཡག་པོ་བྱེད་བཞིན་ནས་དེ་འདྲའི་བྱས་ནས་ད་ལས་གཞི་ཆགས་དུས་ཙམ་པ་ད་ཁ་ཐུར་ན་སྤུ་བོ་ནང་བཞིན་གྱི་ད་ཅིག་ཡོད་རོགས་དེ་འདྲའི་མེད་དུས་ཙམ་པ་ད་མང་ཆེ་བྲོ་ག་རེ་ད་མི་བཞིན་ང་སྙན་པོ་ཨ་འདུག་བྱས་ནས་ད་ལོ་སར་བཏང་གི་ཡོད་རེད་ཨ་ནི་དུས་ཚོད་ཅིག་ལ་ནི་ད་ང་ཚོ་འདུག་སེ་ནི་ད། ལོ་སར་འདི་ག་ཡིན་ན། ཨ་ནི། ཕར་ཚུར་འགྲོ་ཡས་དེ་འདྲ་མང་པོ་ཞིག་ཆགས་བསྡད་ཡོད་རེད་ད་དེང་སང་ད། བསམ་བློ་བཏང་བ་ཡིན་ན། འདི་བཟོས་བས་དེ་ཞིག་ད་ཉུང་ཉུང་ཞུས་ཤིག། ཉེས་མང་ང་ཚོ་བས་ད་ང་རང། ཕར་ཚུར་ལས་བྱེད་ཚང་མ་ངོ་ཤེས་ཀྱི་སོང་ཙང་ཕར་ཚུར་འགྲོ་གི་ཡོད་དེ་ད་འདས་གཅིག་པ་ཅིག་ཡང་ངོ་ཤེས་ཀྱི་ཡོད་དེ་ཡིན་པ་ཡིན་ནས། དུས་ཚོད་འགྱུར་བ་ཡིན་ད་དེང་སང་མི་ཚ།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཙོས་བསྟན་འཛིན་གྱི་སྐྱེས་ཆེན་ཐམས་ཅད་སྐུ་ཚེ་བརྟན་ཅིང་བསྟན་དང་འགྲོ་བའི་དོན་དུ་ཐུགས་བཞེད་ཟབ་མོ་བཞེས་པ་དེ་བཞིན་འགྲུབ་པའི་བཀྲ་ཤིས་སྨོན་འདུན་དང་མཉམ་དུ། ཐེངས་འདིའི་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་འདི་གར་མཚམས་འཇོག་ཞུ་རྒྱུ་ཡིན་པས་ཐུགས་སྣང་གནང་བར་སྙིང་དབུས་ནས་ཐུགས་རྗེ་ཆེ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན། གསན་པར་ཐུགས་རྗེ་ཆེ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་འདི་བཞིན FM དགུ་བཅུ་ཚེག་བཞིའི་ཐོག་ཟླ་རེ་ལ་དུས་གཉིས་རེ། གཟའ་མཇུག་སོ་སོར་རྒྱང་སྲིང་ཞུས་དང་ཞུ་བཞིན་ཡོད། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་ཡག་ཐུགས་མ་བསྙེལ་བ་གནང་རོགས། རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང་སྐུ་གཟུགས་ལ་ཐུགས་ཅག་གནང་དགོས།